ཅོག་གསུམ། སྡོམ་བརྩོན་དམ་པ། ཇི་སྐད་དུ། སྡོམ་བརྩོན་དམ་པ་དཔལ་ལྡན་ཞི་བ་འཚོ། བརྟུལ་ཞུགས་གྲུབ་པ་པདྨ་འབྱུང་གནས་ཉིད། ཅེས་གསུངས་པ་བཞིན། སྡོམ་བརྩོན་དམ་པ་ཞེས་བྱ་བ་ནི་སངས་རྒྱས་བསྟན་པའི་རྗེས་སུ་ཞུགས་པའི་སྐྱེས་བུ་ཚུལ་ཁྲིམས་ཀྱི་ཡོན་ཏན་ཡོངས་སུ་ཚང་བ། དཔལ་ཞི་བ་འཚོ་ལྟ་བུར་བརྗོད་པ་སྨོས་མེད་ཡིན། དེ་དག་རྒྱུ་མཚན་དུ་བྱས་ནས་སངས་རྒྱས་ཀྱི་བསྟན་པ་ཁ་བའི་ལྗོངས་སུ་ས་ཁྱབ་རྡོ་ཁྱབ་རུ་མཛད་པའི་མཁན་སློབ་ཆོས་གསུམ། སྤྲུལ་པའི་ལོ་ཙཱ་བ་ཆེན་པོ་པཎ་གྲུབ་དང་བཅས་པ་རྣམས་ཀྱི་འཕྲིན་ལས་རླབས་པོ་ཆེའི་རྗེས་དྲན་གྱི་ཆེད་དུ། ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་གྱིས་སྡོམ་བརྩོན་དམ་པ་རི་མོའི་ཚུལ་དུ་བྱས་ཏེ་བསམ་ཡས་སུ་ལྡེབས་རིས་ལ་བཀོད་པར་གྲགས། དེ་རྗེས་གངས་ལྗོངས་སུ་དགོན་སྡེ་དང། ལྷ་ཁང། ཕོ་བྲང་སོགས་ཀྱི་ནང་སྡོམ་བརྩོན་དམ་པའི་བྲིས་ཆ་རྒྱུན་ལྡན་ལྟ་བུར་སྣང། རི་མོ་དེའི་གཙོ་བོའི་མཚོན་དོན་འདི་ལྟར་ཏེ། རྩ་བའམ་རྩོམ་གཞིར་གྱུར་པ་པདྨའི་སྡོང་པོས། སློབ་དཔོན་ཆེན་པོ་པདྨ་འབྱུང་གནས་མཚོན་ཏེ། སློབ་དཔོན་གྱི་མཚན་དང་ཆོས་མཚུངས། པདྨའི་ལྟེ་བར་གྱེན་དུ་ལངས་ཏེ་གནས་པའི་རལ་གྲི་དེས། འཇམ་དབྱངས་ཀྱི་སྤྲུལ་པ་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་མཚོན། དེ་ཡང་སློབ་དཔོན་ལ་མཆོག་ཏུ་གྱུར་པའི་འཕྲིན་ལས་ཀྱི་སློབ་མ། རྗེ་འབངས་ཉེར་ལྔ་བྱོན་པས་ན། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ནི། དེ་དག་གི་ཡང་གཙོ་བོར་གྱུར་པ། སློབ་དཔོན་གྱི་ཐུགས་ལས་འཁྲུངས་པའི་སྲས་ཡིན་པས། པདྨའི་ཟེ་འབྲུ་ལས་ཐོན་པའི་ཚུལ་དུ་བཀོད། པད་སྡོང་གི་གཡས་ཕྱོགས་སུ་འཁོད་པའི་ངང་སེར་མགོ་གཉིས་ཅན་དེས།